ད་ལྟ་བལ་ཡུལ་གྱིས་བར་ལམ་ཡུལ་དེར་བྱུང་བའི་ཆུ་ལོག་གི་གོད་ཆག་གི་གནས་ཚུལ་འཚོལ་བསྡུ་དང་ཟམ་པ་དང་ལམ་ཁ་སོགས་ཞིག་གསོས་ཀྱི་བྱ་བ་བྱེད་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད་པ་ཞིག་རེད། སྤྱིར་བཏང་ཐེངས་འདིར་མི་དགུ་བཅུ་ཙམ་གྱི་ཚེ་སྲོག་ཤོར་བའི་རང་བྱུང་ཁམས་ཀྱི་གོད་ཆག་དེ། མི་དགུ་སྟོང་གི་ཚེ་སྲོག་ཤོར་བའི་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་ཡི་ས་ཡོམ་གྱི་གོད་ཆག་དང་བསྡུར་ན་ཆུང་ཆུང་ཞིག་ཡིན་མོད། འོན་ཀྱང་འདི་ག་ལེ་ཚན་ལ་འབྲེལ་ཡོད་རྒྱལ་སྤྱིའི་མཁས་པ་ཁག་ཅིག་གིས་བརྗོད་པ་ལྟར་ན། བལ་ཡུལ་དང་ཧི་མ་ལ་ཡའི་རི་ཁུལ་དུ་བར་ལམ་གྱི་ཆུ་ལོག་ལས་ཀྱང་ཉེན་ཁ་ཆེ་བའི་རི་མགོའི་གངས་མཚོ་ཁ་ཤོར་བའི་ཉེན་ཁ་ཆེ་རུ་སོང་ཡོད་པར་ངོས་འཛིན་བྱེད་ཀྱི་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི་ལྷོ་ཨེ་ཤི་ཡའི་ཆུ་མཛོད་དང་གཙང་པོ་མི་དམངས་ཀྱི་མཉམ་ལས་ཟེར་བའི་ཚོགས་པ་ཡི་ཞིབ་འཇུག་པ་ཧི་མ་ཤུ་ཐཱ་ཀར་ལགས་ཀྱིས་འདི་ག་ལེ་ཚན་ལ་འགྲེལ་བརྗོད་བྱེད་སྐབས། བར་ལམ་གྱི་ཆུ་ལོག་དེ་ཆར་པ་འབབ་ཚད་ཆེ་དྲགས་ནས་བྱུང་བ་དང།

དེ་ཡིས་གངས་རིའི་མཚོ་མོ་ཁ་ཤོར་བའི་ཆུ་རུད་ཀྱི་རྐྱེན་བྱེད་སྲིད་ཀྱི་རེད། leading to what is called GLOFs དབྱིན་ཇིའི་ནང་ལ་བསྡུས་མིང་ལ GLOF ཟེར་བ་དེ་གངས་རིའི་མཚོ་མོ་ཁ་ཤོར་བ་ལས་བྱུང་བའི་ཆུ་རུད་ལ་ཟེར་གྱི་ཡོད། འདི་ནི་གོ་ལའི་ཚ་དྲོད་རྒྱས་པའི་གནད་དོན་ནང་ཉེན་ཁའི་གནད་དོན་གལ་ཆེན་ཞིག་ལ་བརྩི་གི་ཡོད་པ་རེད། བདུན་ཕྲག་གཅིག་གོང་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་སྤྱིའི་སྲིད་གཞུང་མཉམ་ལས་མཐུན་ཚོགས་ཀྱི་གོ་ལའི་གནམ་གཤིས་འགྱུར་བའི་ལས་དོན་ཚོགས་ཆུང་གི་ཚོགས་འདུ་དེ་རྒྱལ་ས་ཀ་ཐི་མན་ཌུ་ནང་ལ་ཚོགས་ཡོད་པ་དང།

ད་ལྟའི་ཆར་ལ་ཉེ་བའི་ཆར་ཞོད་དེའི་རྐྱེན་གྱིས་གངས་རིའི་མཚོ་མོ་དེ་ཚོ་ལ་གཡོ་འགུལ་བཟོས་ཡོད་མེད་གནས་ཚུལ་གོ་མ་སོང། འོན་ཀྱང་ཆར་ཞོད་ཆེ་རུ་འགྲོ་དུས་གངས་རིའི་མཚོ་མོའི་ཆུ་རུད་ཀྱི་ཉེན་ཁ་ཆེ་རུ་འགྲོ་སྲིད་པ་དེ་དོན་དངོས་ཀྱི་གནད་དོན་ཞིག་རེད། ས་གནས་ཀྱི་རྟོག་ཞིབ་བྱེད་མཁན་ཚོས་ངེས་པར་དུ་དོ་སྣང་ཆེན་པོ་བྱེད་རྒྱུ་གལ་ཆེན་པོ་རེད་ཅེས་བརྗོད་ཀྱི་འདུག། རྒྱལ་སྤྱིའི་རི་བོ་ཡར་རྒྱས་མཉམ་ལས་ལྟེ་གནས་ཁང་ཟེར་བ་བལ་ཡུལ་དུ་རྟེན་གཞི་བྱས་པའི་ཚོགས་པ་དེ་དང་མཉམ་ལས་ཀྱིས་ཧི་མ་ལ་ཡའི་རི་ཁུལ་དུ་ལས་དོན་བྱེད་མཁན་གཅིག་ནི། ཨ་མི་རི་ཀའི་རི་འཛེགས་པ་ཞིག་རེད། ཁོང་གིས་བོད་ནང་ལ་ཡང་ལས་ཀ་བྱེད་ཀྱི་ཡོད་པར་བརྟེན་ནས། ཁོང་གིས་མིང་འདི་ག་རླུང་འཕྲིན་ཁང་ནང་བེད་སྤྱོད་བྱེད་རྒྱུ་ལ་འདོད་མོས་བྱེད་ཀྱི་མི་འདུག་འོན་ཀྱང་ཁོང་གིས་འདི་ག་ལེ་ཚན་ལ་ཁ་པར་ཐོག་ནས་འགྲེལ་བརྗོད་བྱས་པ་ལྟར་ན། སྤྱིར་བཏང་ད་བར་ཆར་ཤུགས་ཆེ་ས་དེ་ས་དམའ་ས་ལ་ཡིན་པར་བརྟེན་ནས་རི་མཐོ་ས་ཡི་མཚོ་མོའི་ནང་ལ་ཆར་ཆུ་དེ་ཙམ་མང་པོ་ཞིག་འགྲོ་ཐུབ་མེད་ན་ཡང།

ཇོ་མོ་གླང་མའི་རི་རྩེ་ལ་ཐོག་མར་འཛེགས་མཁན་ཤར་པ་བསྟན་འཛིན་ནོར་རྒྱས་ལགས་ཀྱི་བུ་ནོར་བུ་བསྟན་འཛིན་ནོར་རྒྱས་ལགས་ཀྱིས་བདུན་ཕྲག་འདིའི་ནང་ཕྲན་ལ་ཨི་མེལ་བརྒྱུད་ནས་འགྲེལ་བརྗོད་བྱས་པ་ལྟར་ན། ད་ལྟ་བལ་ཡུལ་གྱི་ཁོངས་སུ་ཡོད་པའི་གློ་སོགས་ཧི་མ་ལ་ཡའི་རི་ཁུལ་ཚང་མ་ཡི་གངས་རི་ཞུ་བཞིན་ཡོད་པ་རེད། ཡང་ལོ་གསུམ་གོང་དུ་ཇོ་མོ་གླང་མའི་རི་འཛེགས་པ་རྣམས་འཁྲིད་མཁན་ཤར་པ་སྨན་པ་ཉི་མ་རྣམ་རྒྱལ་ལགས་ཀྱིས་ཁ་པར་ཐོག་ནས་འདི་ག་གངས་རིའི་བྲག་ཅའི་ལེ་ཚན་ཞིག་ལ་ཇོ་མོ་གླང་མའི་གཞིས་སྒར་ནས་ཐད་ཀར་འགྲེལ་བརྗོད་བྱས་པ་ཞིག་ལས། དེང་སྐབས་འཁྱགས་རོམ་རྣམས་མྱུར་ཚད་མགྱོགས་པོ་ཅི་འདྲ་ཞུ་བཞིན་ཡོད་པ་ཤེས་རྟོགས་ཐུབ་པ་ཞིག་རེད། ད་སྔོན་མ་ཡིན་ན་དུས་ཚོད་འདིའི་སྐབས་སུ་ཧ་ཅང་གི་གནམ་གྲང་མོ་ཡོད་རེད། ད་ལོ་སྤྱིར་བཏང་མ་ཡིན་པའི་དྲོན་པོ་འདུག་རྒྱུན་དུ་སྤྱི་ཟླ་ལྔ་པ་ཡི་ཟླ་མཇུག་ཏུ་གངས་ཞུ་བའི་ཆུ་རྒྱུག་ཡོང་གི་ཡོད་རེད་དེ་ད་ལོ་ད་ལྟ་ནས་འགོ་བཙུགས་ནས་སྔར་ཚེས་འདུག། དེ་ནི་ཁོང་གིས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་བཞི་པའི་ནང་ཕྲན་ལ་བརྗོད་པ་ཞིག་རེད། བལ་ཡུལ་ནི་ཧི་མ་ལ་ཡའི་ས་ཁུལ་གཞན་དང་འདྲ་བར་གྲོང་ཚོ་རྣམས་རི་ཁུལ་དུ་གནས་ཀྱི་ཡོད་པར་བརྟེན་ནས་གལ་ཏེ་གངས་རིའི་མཚོ་མོ་ཡི་ཆུ་ལོག་བརྒྱུགས་ན་ཤར་པ་སོགས་རི་ཁུལ་དུ་གནས་པའི་མི་རྣམས་གོད་ཆག་དང་པོ་ཕོག་མཁན་དུ་འགྱུར་རྒྱུ་ཡིན་པ་རེད། འཛམ་གླིང་དངུལ་ཁང་གིས་སྤེལ་བའི་སྙན་ཐོ་ལྟར་ན་བལ་ཡུལ་ནང་གི་མི་འབོར་གྱི་བརྒྱ་ཆ་བརྒྱད་ཅུ་རི་ཁུལ་སམ་གྲོང་གསེབ་ཁག་ཏུ་སྡོད་ཀྱི་ཡོད་པ་རེད། སྤྱིར་བཏང་གངས་རིའི་མཚོ་མོའི་ཆུ་ལོག་དེ་ནི་དེ་སྔོན་ནས་རྒྱུག་མྱོང་བ་དང། དཔེར་ན་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་རྒྱ་གར་གྱི་ཧི་མ་ལ་ཡའི་མངའ་སྡེ་ཨུ་ཏར་ཁཱན་ཌི་ནང་རྒྱུག་པའི་ཆུ་ལོག་འོག་ཏུ་མི་དྲུག་སྟོང་ཙམ་འཆི་སྐྱོན་སོང་ཡོད་པ་དང། དེ་རྣམས་མང་ཆེ་བ་ཀེ་དར་ནཱ་ཐི་ཟེར་བར་རྒྱུག་པའི་གངས་རིའི་མཚོ་མོ་ཡི་ཆུ་ལོག་འོག་འཆི་སྐྱོན་སོང་བ་ཞིག་ཡིན་པ་རེད། འོན་ཀྱང་དེང་སྐབས་མཚོ་མོ་དེ་རྣམས་ཁ་ཤོར་རྒྱུ་ཡོད་མེད་ལ་རྟོག་ཞིབ་ཀྱི་ལས་དོན་ཤུགས་ཆེ་རུ་གཏོང་བཞིན་ཡོད་པ་དང། ཉེན་བརྡ་གཏོང་མཁན་གྱི་མི་དང་འཕྲུལ་ཆས་བཙུགས་ཀྱི་ཡོད་པ་བཅས་རེད། དེ་ལྟ་བུའི་ཉེན་བརྡ་ཡི་ལམ་ལུགས་བཙུགས་པའི་བཀའ་དྲིན་གྱིས། འདི་ལོའི་སྤྱི་ཟླ་བདུན་པའི་ཚེས་བདུན་ཉིན་པཱ་ཀི་སི་ཐན་གྱི་གོ་ལེན་ལུང་གཤོངས་ནང་ལ་རྒྱུག་པའི་གངས་རིའི་མཚོ་མོའི་ཆུ་ལོག་གིས་གཞུང་ལམ་དང་ཟམ་ཆེན་ཁང་པ་སོགས་མང་པོ་གཏོར་ཡོད་ཀྱང་མི་རྣམས་བྲོས་ཐར་ནས་སྲོག་སྐྱོན་བྱུང་མེད་པ་ཞིག་རེད། འོན་ཀྱང་ཉེན་བརྡ་ཡི་ལམ་ལུགས་དེ་ཚོ་ཡིས་དུས་རྟག་པར་སྔོན་བརྡ་གཏོང་ཐུབ་པའི་ངེས་པ་ཡོད་མེད་ལ་ཐེ་ཚོམ་ཡིན་པ་ཞིག་རེད། འདི་ལོའི་སྤྱི་ཟླ་དྲུག་པ་ཡི་ནང་ལ National Geographic འམ་ཨ་རིའི་རྒྱལ་ཡོངས་ས་ཁམས་དུས་དེབ་ཀྱི་ཐོག་ལ་ཞིབ་འཇུག་གི་སྙན་ཐོ་ཞིག་སྤེལ་བ་ལྟར་ན། དེང་སྐབས་ཧི་མ་ལ་ཡའི་རི་ཁུལ་དུ་ལོ་རེ་རེའི་ནང་ལ་གངས་རི་ཊོན་ཐེར་འབུམ་མང་པོ་བཞུར་འགྲོ་གི་ཡོད་པ་དང། གལ་ཏེ་རྡོ་སྣུམ་དང་རྡོ་སོལ་སོགས་ལས་ཐོན་པའི་དུག་རྫས་རྣམས་སྤྱི་ལོ་ཉིས་སྟོང་ཆིག་བརྒྱ་ཙམ་ལ་དོ་དམ་ཡག་པོ་བྱེད་མ་ཐུབ་ན། དེ་མཚམས་ལ་ཧི་མ་ལ་ཡའི་གངས་རི་བརྒྱ་ཆ་དྲུག་ཅུ་རེ་དྲུག་མེད་པ་ཆགས་རྒྱུ་ཡིན་པའི་ཉེན་ཁ་ཡོད་པ་རེད། དེ་ལྟར་གངས་རིའི་ཞུ་ཚད་ཆེ་རུ་འགྲོ་དུས་དེ་ལས་ཐོན་པའི་ཆུ་ཡིས་སྔར་མེད་ཀྱི་མཚོ་མང་དུ་བཟོ་བཞིན་ཡོད་པ་དང། སྔར་ཡོད་ཀྱི་མཚོ་རྣམས་ཁ་མཐོ་རུ་གཏོང་གི་ཡོད་པ་བཅས་རེད། ཚན་རིག་ཞིབ་འཇུག་པ་རྣམས་ཀྱིས་བོད་མཐོ་སྒང་དུ་ཡོད་པའི་གངས་མཚོ་སྟོང་ཚོ་མང་པོ་ཡོད་པ་རྣམས་བརྟག་དཔྱད་མཛད་སྐབས། དེ་རྣམས་ཀྱི་ནང་ནས་བརྒྱ་ཆ་བཅུ་དྲུག་ཙམ་ད་ལྟ་ནི་མིའི་སྡོད་ཡུལ་དུ་ཉེན་ཁ་བཟོ་མཁན་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཉེན་ཁ་ཡོད་སའི་གྲས་ནས་བོད་ནང་གི་ས་ཁུལ་ཁག་ཅིག་གི་མིང་བཏོན་པའི་གྲས་སུ་སྐྱིད་རོང་དང་གཉའ་ལམ། དིང་རི་བཅས་བཀོད་འདུག་བལ་ཡུལ་དང་བོད་གཉིས་ཧི་མ་ལ་ཡའི་གངས་རིའི་ཕར་ནང་ཚུར་ནང་དུ་གནས་ཡོད་པར་བརྟེན་ནས་གངས་རིའི་མཚོ་མོ་ཡི་ཆུ་ལོག་རྒྱུག་པའི་ཉེན་ཁ་དེ་ཕྱོགས་གཉིས་ཀ་ལ་ཡོད་པ་ཞིག་ཡིན་པ་བརྗོད་མི་དགོས་པ་ཞིག་རེད་ལ། བོད་ནང་ལ་མཚོན་ན་གངས་རིའི་གཤམ་དུ་གནས་མཁན་གྱི་མི་མང་ས་ཁུལ་གང་ས་གང་དུ་ཡོད་པ་ཞིག་རེད། དེ་བཞིན་དུ་གངས་རི་དང་ཐག་རིང་ས་ལ་ཡོད་པ་ཡིན་ན་ཡང་གངས་རིའི་མཚོ་མོ་ཁ་ཤོར་བའི་ཆུ་ལོག་གི་རྐྱེན་གྱིས་དེ་ནས་བཞུར་བའི་ཆུ་མོ་རྣམས་རྒྱས་ནས་ཆུ་རྒྱུད་དུ་གནས་པའི་མི་མང་ལ་གནོད་འཚེ་ཡོང་རྒྱུ་ཡིན་པའང་རྩ་བའི་ཆ་ནས་ཚོད་དཔག་བྱེད་ཐུབ་པ་ཞིག་རེད། ཨ་མེ་རི་ཁའི་རི་འཛེག་པ་དང་ཧི་མ་ལ་ཡའི་རི་ཁུལ་དུ་ལོ་བཞི་བཅུ་ཙམ་རིང་གངས་མཚོ་ཞིབ་འཇུག་དང་སྲུང་སྐྱོབ་ཀྱི་ལས་དོན་གྱི་བྱ་བ་བྱེད་མཁན་མིང་གསལ་སྟོན་བྱེད་འདོད་མེད་པའི་གོང་ཞུས་ཀྱི་མི་དེས་བརྗོད་པ་ལྟར་ན། སྤྱིར་བཏང་བྱས་ན་གངས་མཚོ་དེ་ཚོ་ལ་རྒྱལ་སྤྱིའི་ཚོགས་སྡེ་ཁག་གིས་ཞིབ་འཇུག་དང་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང། འོན་ཀྱང་ཉེན་ཁ་གཙོ་བོ་དེ་ད་ལྟ་རྒྱ་གར་གྱི་ཆར་ཞོད་ཆེན་པོ་དེ་ས་ཁ་མཐོ་ས་ལ་ཡར་བསྐྱོད་ནས་མཚོ་དེ་ཚོ་ཡི་ནང་ལ་ཆུ་ཕོན་ཆེན་བླུག་སྲིད་པ་དེ་ཡིན་པར་འགྲེལ་བརྗོད་བྱེད་ཀྱི་འདུག་དེ་བཞིན་དུ་ཁོང་གིས་བལ་ཡུལ་དེ་བཞིན་ལུང་པ་སྐྱོ་པོ་དང་དཀའ་ངལ་སྣེ་མང་ཡོད་པའི་རྒྱལ་ཁབ་ཅིག་ཡིན་པར་བརྟེན་ནས་རྒྱལ་སྤྱི་ཡི་རོགས་སྐྱོར་གྱི་ལས་དོན་བྱེད་དགོས་པ་ཞིག་ཡིན་པར་འགྲེལ་བརྗོད་བྱེད་ཀྱི་འདུག། ཁོང་ལ་རྒྱ་ནག་གིས་ད་ལྟ་བལ་ཡུལ་དུ་མ་འཛུགས་ཆེན་པོ་བྱེད་ཀྱི་ཡོད་དུས་ཁོང་ཚོ་ཡིས་གངས་རི་མཚོ་མོ་ཉིལ་བའི་ཉེན་ཁ་ཡི་སྔོན་འགོག་ཐད་ལ་འགྲོ་སོང་གཏོང་གི་ཡོད་མེད་སྐད་ཆ་དྲིས་པར་ཁོང་གིས། དེ་འདྲ་ངས་གང་ཡང་མཐོང་མ་སོང། ཁོང་ཚོ་ཡིས་གཙོ་བོ་འཛུགས་སྐྲུན་ཆེན་པོ་ཡི་ལས་གཞི་ཁག་ལ་མིག་འཛུགས་བྱེད་ཀྱི་འདུག་མ་གཞི་ནས་གངས་མཚོའི་ཕྱོགས་ནས་ཆུ་ལོག་གི་ཉེན་ཁ་ཡོད་སའི་ས་ཆ་ཁ་ཤས་ལ་འགྲོ་རྒྱུ་ཡང་ལས་སླ་མོ་ཞིག་ཡོད་མ་རེད། ད་ལྟ་ཡི་ཆ་ལ་བལ་ཡུལ་ནང་ལ་ལས་གཞི་འདི་ཚོའི་ཐོག་ལ་འགན་ཁུར་ནས་བྱ་བ་བྱེད་མཁན་གཙོ་བོ་དེ་ཨི་སི་མོང་དུའམ་རྒྱལ་སྤྱིའི་རི་བོ་ཡར་རྒྱས་མཉམ་ལས་ལྟེ་གནས་ཁང་ཟེར་བའི་རྒྱལ་སྤྱིའི་ཚོགས་པ་དེ་ཡིན་པ་རེད། འོན་ཀྱང་གོང་ཞུས་ཀྱི་རི་འཛེག་པ་དང་ཧི་མ་ལ་ཡའི་ལས་དོན་བྱེད་མཁན་གྱི་ཨ་མི་རི་ཀ་བ་དེ་ཡིས། ད་ལྟ་འཛམ་གླིང་གི་གོ་ལའི་ཚ་དྲོད་རྒྱས་བཞིན་པའི་དཀའ་ངལ་འོག་ནས།

མཁའ་རླུང་དཀོན་ས་ཡི་གངས་རི་དང་རྫ་རི་ལས་ཡོད་མ་རེད། མར་འགྲོ་དགོས་ན་ས་ཆ་ཚང་མ་ད་ལྟ་ནས་མི་འབོར་ཕོན་ཆེན་པོས་བཟུང་ནས་བེད་སྤྱོད་ཡོད་སའི་ས་གཞན་གང་ཡང་ལྷག་ཡོད་མ་རེད། ཁོང་གིས་རྒྱུ་མཚན་དེ་ལ་བརྟེན་ནས་སྟོབས་ཆེན་རྒྱལ་ཁབ་རྣམས་དང་འབྲེལ་ཡོད་རྒྱལ་ཁབ་ཁག་གིས་མི་མང་དེ་རྣམས་ཀྱི་འཚོ་བ་ལ་འགན་ཁུར་བྱེད་དགོས་པ་དང། ཁོང་ཚོ་ཡི་ཕུགས་རྒྱང་རིང་པོ་ལ་མུ་མཐུད་ནས་རང་ཁ་རང་གསོ་ཡི་འཚོ་ཐབས་ཡོང་རྒྱུ་ལ་རོགས་རམ་བྱེད་དགོས་པ་ཞེས་པའི་འགྲེལ་བརྗོད་བྱེད་ཀྱི་འདུག། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་ལྟར་ན་བར་ལམ་བལ་ཡུལ་དང་རྒྱ་གར་གྱི་ཧི་མ་ལ་ཡའི་རི་ཁུལ་དུ་ཆར་ཤུགས་ཆེན་པོ་བྱུང་བའི་རྐྱེན་གྱིས་ཆུ་རུད་ཀྱི་གོད་ཆག་ཆེན་པོ་བྱུང་ཡོད་པ་དེ་ལྟར། དེ་ལྟ་བུའི་ཆར་ཤུགས་ཀྱིས་ད་ལྟ་ནས་ཉེན་ཁ་ཆེན་པོ་ཡོད་སའི་རི་མགོ་ཡི་གངས་རི་མཚོ་མོ་ཁ་ཤོར་བའི་ཉེན་ཁ་ཅི་འདྲ་ཡོད་པའི་ཐད་ལ་རྒྱལ་སྤྱིའི་འབྲེལ་ཡོད་མཁས་པ་ཁག་ཅིག་ལ་སྐད་ཆ་དྲིས་ནས་ཚོགས་རར་ཞུས་པ་བཞིན།